ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དེ་རིང་ཨ་མི་རི་ཀའི་གྲོས་ཚོགས་ཀྱིས་ཐིག་ཏྲོག་ཟེར་བའི་རྒྱ་ནག་གི་བཟོ་ཚོང་ལས་ཁང་དེའི་འགོ་ཁྲིད་ཨ་རིའི་གྲོས་ཚོགས་ལ་འབོད་སྐུལ་བྱས་ཏེ། བེད་སྤྱོད་བྱེད་མཁན་ས་ཡ་མང་པོ་ཡོད་པའི་བརྙན་ཐུང་བལྟ་ཡག་གི་མཉེན་ཆས་དེ་ཨ་མི་རི་ཀའི་ནང་བེད་སྤྱོད་བཏང་ཡག་མེད་པར་བཟོ་དགོས་མིན་ཐད་ལ་དྲི་རྩད་བྱས་འདུག་དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་ནང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་དངོས་སུ། བེད་སྤྱོད་བཏང་གི་ཡོད་ནའི་མེད་ནའི། ཐིག་ཏྲོག་ཟེར་ཉན་དེ་ཚང་མ་ལོག་མཐོང་མྱོང་ཡོད་ཀྱི་རེད། དེ་ཡིན་ན་བརྙན་ཐུང་ཐུང་ཐུང་ཐུང་ཐུང་བལྟ་ཡག་སྤྱི་ཚོགས་ཀྱི་དྲ་ལམ་ཞིག་རེད་ཟེར་ཡག་བྱས་པས་ན་ཨ་མི་རི་ཀའི་ནང་ལོགས་ལ་ཡ་དེ་རིང་ཁ་སང་བེད་སྤྱོད་བཏང་ཉན་མི་དུང་ཕྱུར་གཅིག་ཕྱེད་ཀ་ཙམ་ཡོད་རེད་ཟེར་གོ་རེད་ད་དེ་ཟེར་དུས་ཧ་ལམ་ཨ་མི་རི་ཀའི་མི་འབོར་གྱི་ཕྱེད་ཀ་ཞིག་གིས་བེད་སྤྱོད་བཏང་གོ་རེད་ཟེར་བ། ད་སྤྱི་ཚོགས་དྲ་ལམ་འདིའི་རིགས་དེ་མང་པོ་ཞིག་ཡོད་རེད་ལས། ཡིན་ནའི་ལས་ཐིག་ཏྲོག་གི་དམིགས་བསལ་གྱི་ཁྱད་ཆོས་ཟེར་ནའི་མི་འདུག་མ་འདྲ་དེ་ག་རེ་རེད་ཟེར་ན་འདིའི་བདག་པོ་དེ་རྒྱ་ནག་རེད། རྒྱ་ནག་ཡིན་མ་ཟད་རྒྱ་ནག་ནང་ལོགས་ལ་ཡང་ཁོ་ཚོས་ཐིག་ཐོག་དེ་ལ་ཡང་མིང་ལོགས་ཀར་བཏགས་བྱས་དོའུ་ཡིན་ཟེར་འདུག་ཨང། ད་འདི་གཉིས་གཉིས་ཆར་གྱི་བདག་པོ་དེ་གཅིག་པུ་ཡིན་པ་གང་ཞིག་ཡང་དོའུ་ཡིན་དང་ཐིག་ཐོག་ནང་ལོགས་ཀྱི་ནང་དོན་ལྟར་དུ་སྟོད་པའི་ལོགས་ཀར་བཞག། དོའུ་ཡིན་ནང་ཡང་འགྲོ་དེ་ག་དེ་དེ་རྒྱ་ནག་ནང་ཁུལ་རེད་ད་རྒྱ་ནག་ནང་ལོགས་ཡིན་ན་ཁོ་ཚོས་གཏམ་བརྗོད་རང་དབང་དང་དེ་ཚོ་ལ་དམ་དྲག་ཞེ་པོ་ཅིག་བྱས་གཞུང་གིས་བཤད་ཆོག་གི་དེ་མིན་བཤད་ཡོད་མ་རེད། ད་ཡིན་ན་ཕྱི་ལོགས་ལ་ཡོད་པའི་ཨ་ཐིག་ཐོག་ཟེར་ཉན་དེ་ཨ་མི་རི་ཀའི་ནང་ལོགས་ཀྱི་སྤྱི་ཚོགས་དྲ་ལམ་གཞན་ནང་བཞིན་བྱས་འདུག་གནས་ཚུལ་ག་རེ་ཡིན་ནའི་ལས་བཤད་ནས་བཀག་འགོག་དང་འདི་བྱེད་ཉན་ཞིག་ཡོད་མ་རེད། TikTok ཟེར་ཉན་དེ་བེད་སྤྱོད་བཏང་ཉན་ཞེ་པོ་ཅིག་མང་དུ་ཕྱིན་པའི་རྐྱེན་གྱིས་དེ་རིང་ཁ་སང་ཨ་མི་རི་ཀའི་གཞུང་དང་སྤྱིར་བཏང་མི་མང་ནང་ལོགས་ལ་ཡར་བློ་ཚབ་བྱེད་ཉན་མང་དུ་ཕྱིན་བྱས་བཀག་དགོས་རེད་ཅེས་ཟེར་ཉན་ཤུགས་ཆེན་པོ་ཡོད་རེད་འདི་འདྲ་སོང་ཙང་ད་དེ་རིང་དཔེ་གནས་ཚུལ་གལ་ཆེན་པོ་ཞིག་ཆགས་བྱས་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་ཆུང་གཅིག་གིས TikTok གི་འགོ་ཁྲིད་གཙོ་བོ་ཀྲོའུ་ཧྲུའུ་ཙི་ཟེར་ཉན་ཞིག་འདུག་ཁོ་རང་ཡིན་ན་སྐད་བཏང་བྱས་འདི་ལ་ཡང་དྲི་རྩད་ཆུ་ཚོད་མང་པོ་བྱས་སོང། རྒྱུན་དུ་ནས་ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ་ཡང་ཚོགས་ཆུང་དེ་ཚོས་གནད་དོན་འདྲ་མིན་སྣ་ཚོགས་ཀྱི་སྐོར་ལ་ཡང་དྲི་རྩད་བྱེད་ཀྱི་རེད་དྲི་རྩད་བྱས་པའི་སྐབས་ལ་ཡང་ད་ཚོགས་ཆུང་གཅིག་ནང་ཆ་བཞག་པ་ཡིན་ན་སྤྱིར་བཏང་བྱས་པ་ཡིན་ན་སྤྱི་མཐུན་སྲིད་དོན་ཚོགས་པའི་ཚོགས་མི་ཕྱེད་ཀ་དང་དམངས་གཙོ་སྲིད་དོན་ཚོགས་པའི་ཚོགས་མི་ཕྱེད་ཀ་ཙམ་ཡོང་གི་རེད་དེ་ཡིན་དུས་ཁོང་ཚོའི་ཆབ་སྲིད་ལྟ་བ་དང་འདི་འདྲ་མ་འདྲ་སོང་ཙང་གནད་དོན་མང་ཆེ་ཞིག་སྒང་ལ་ཡང་ཡིན་ན་ད་དྲི་བ་དྲི་ལན་དང་འདི་འདྲའི་ཐོག་ལ་ཡང་ཡིན་ན་ཞེ་པོ་ལྟ་ཚུལ་མ་འདྲ་དེ་གྲོས་ཚོགས་ཀྱི་འཐུས་མི་ཚོ་ནས་མཐོང་ཐུབ་ཀྱི་རེད། ད་ཡིན་ན་དེ་རིང་གི་ཆུ་ཚོད་ཁ་ཤས་ཅིག་རིང་ལ་ཡ། དྲི་རྩད་བྱས་པའི་སྐབས་དེ་ཡིན་ན། ཧང་སང་ཤོས་ཤིག་ག་རེ་འདུག་ཟེར་ན་ཨ་ད་ཚོགས་ཆུང་འདིའི་ནང་ལོགས་ལ་ཡ། སྤྱི་མཐུན་སྲིད་དོན་ཚོགས་པའི་ཚོགས་མི་ཉི་ཤུ་རྩ་དགུ་འདུག། དམངས་གཙོ་སྲིད་དོན་ཚོགས་པའི་ཚོགས་མི་ཉི་ཤུ་རྩ་གསུམ་འདུག་དྲི་བ་དྲི་ཉན་ཚང་མ་ལོགས་ཀས་ཧ་ལམ་མགྲིན་པ་གཅིག་གི་ཐོག་ནས་ཀྲོའུ་ཧྲུའུ་ཙི་ཟེར་ཉན་དེ་ལ་ཡ་དཔེ་དེ་སྐྱོན་བརྗོད་བྱེད་ཡ་དང་བཤད་བཤད་གཏང་ཡ་དང་ཡང་ན་དོགས་པ་ཆེན་པོའི་ངང་ནས་ཁོ་རང་གིས་བཤད་པའི་སྐད་ཆ་དེ་ཚོ་ལ་ཡ་ཡིད་ཆེས་མེད་པའི་རྣམ་འགྱུར་སྟོན་ཡ་དང་ཨ་མང་ཆེ་ཞིག་གིས་ཡིན་ན། ཡིན་གཅིག་མིན་གཅིག་ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ་ཡར་ཁྲིམས་ཤིག་བཟོས་བྱས། ཐིག་ཐོག་དང་ད་ག་ནང་བཞིན་འདི་ལྟ་བུའི་ཡིན་ན་སྤྱི་ཚོགས་དྲ་ལམ་ལྷག་པར་དུ་རྒྱ་ནག་དང་འབྲེལ་བ་ཡོད་པ་དེ་ཚོ་ཡིན་ན་ཨ་མི་རི་ཀའི་ནང་བེད་སྤྱོད་བཏང་ཆོག་རྒྱུ་མི་འདུག་མང་ཆེ་གི་ལྟ་ཚུལ་དེ་ཤུགས་ཆེན་པོ་བཤད་སོང། དེ་རིང་འདིར་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་ལོགས་ལ་ཡར་ཐིག་ཐོག་སྐོར་གྱི་དྲི་རྩད་བྱས་པའི་སྐབས་དེ། གྲོས་ཚོགས་ཀྱི་འཐུས་མི་ཚོས་དྲི་བ་དྲིས་ཡག་དང་ཁོང་ཚོས་ལྟ་ཚུལ་བརྗོད་པ་དེ་ནས། སྤྱིར་བཏང་ཆ་ནས་བཤད་པ་ནི་ཨ་མི་རི་ཀའི་གཞུང་ཡིན་ན་རེད་མི་མང་ནང་ལོགས་ལ་ད་རེས་ཁ་སང་ཐིག་ཐོག་ལ་ཡང་ཞེ་དྲག་གི་དོགས་པ་དང་སེམས་ཁྲལ་ཆེན་པོ་ཡོང་དགོས་ཡག་གི་རྒྱུ་མཚན་གཙོ་བོ་ག་རེ་ཡིན་མིན་གྱི་དེ་གསལ་པོ་མཐོང་གི་འདུག་བསམ་འདུག་དེ་དེ་ནང་ལ་ཡང་ནང་དོན་རེ་གཅིག་ཡ་ཆེ་བ་ན་ནང་གཉིས་སུ་དུར་བྱིད་ངས་འདི་རེ་མཐོང་སོང་དང་པོ་དེ་ག་རེ་ཟེར་ན་ཐིག་ཐོག་ཟེར་མཁན་དེའི་བདག་པོ་དེ་རྒྱ་ནག་སོང་ཙང་རྒྱ་ནག་གཞུང་གིས་ལོ་ཁ་ཤས་གོང་ལ་ཡང་ཁྲིམས་ཤིག་བཟོས་ཡོད་རེད། ཁྲིམས་དེའི་ནང་གསལ་པོ་ཅིག་ཅིག་བྲིས་རྗེས། རྒྱ་ནག་ནང་ལོགས་ལ་ཡོད་པའི་བཟོ་ཚོང་ལས་ཁང་དང་མི་སྒེར་སུ་ཡིན་པ་ཡིན་ན་ཡང། རྒྱ་ནག་གཞུང་གི་གསང་བའི་ལས་ཁུངས་དང་བདེ་འཇགས་ལས་ཁུངས་དང་དེ་ཚོས་གནས་ཚུལ་ཡ་དགོས་ཡོད་ཅེས་ལབ་ན་སུ་གང་ཅིག་གིས་ཡིན་ན་དེ་ལ་ཡང་བཀག་འགོག་དང་འགོག་རྐྱེན་དང་དེ་འདྲ་བཟོ་ཆོག་གི་མ་རེད་དང་བླངས་ངང་ནས་གཞུང་དང་མཉམ་ལས་བྱེད་དགོས་རེད་ཅེས་ཁྲིམས་ནང་གསལ་པོ་འཁོད་ཡོད་རེད། བྱས་ཙང་ད་རིང་གི་གྲོས་ཚོགས་ཀྱི་རྩད་ཞིབ་འདིའི་ཐོག་ལས་ཡིན་ན་གྲོས་ཚོགས་ཀྱི་འཐུས་མི་མང་པོ་ཅིག་གིས་འདི་ལུང་དྲངས་རྗེས་ཁྱོད་རང་ཚོ་རྒྱ་ནག་གི་བདག་དབང་གི་འོག་ལ་ཡོད་པའི་ཡིན་ན་བཟོ་ཚོང་ལས་ཁང་ཅིག་རེད་འདི་འདྲའི་སོང་ཙང་ད་ད་རེས་ཁ་སང་ཨ་མི་རི་ཀའི་ནང་མི་དུང་ཕྱུར་གཅིག་དང་ཕྱེད་ཀ་ཙམ་ཅིག་ཁྱོད་ཚོ་བེད་སྤྱོད་བཏང་དུས་ད་མི་འདི་གས་འདི་ལག་འཁྱེར་ཁ་པར་ཨང་གྲངས་ཡིན་ནའི་རེད་ཁོ་ཚོ་ག་བར་བསྡད་ཀྱི་ཡོད་ནའི་རེད་ད་ཁོ་ཚོའི་གནས་ཚུལ་མང་པོ་ཞེ་པོ་ཅིག་བཟོ་ཚོང་ལས་ཁང་དེས་ཤེས་ཀྱི་རེད་པ་དེ་ཤེས་པ་འདི་གས་འདི་རྒྱ་ནག་གཞུང་གིས་དགོས་ཡོད་ལབ་པ་ཡིན་ན་ཁྱོད་རང་ཚོ་མ་སྤྲད་རང་སྤྲད་རེད་པ་ཟེར་རྗེས་གཙོ་བོ་དེ་ཨ་མི་རི་ཀའི་བདེ་འཇགས་བློ་འཚབ་ཆེན་པོ་ཡོད་པ་དེ་གསལ་ཤོས་གསུངས་སོང། ད་ཡིན་ན་ཡང་དེ་ཕེ་ཡ། དེ་ཐིག་ཐོག་འགོ་ཁྲིད་ད་ཁོ་རང་སིང་ཀ་ཕོར་ནས་ཡིན་པའི་རྒྱ་མི་ཅིག་རེད་ཤག། ཀྲོའུ་ཧྲུའུ་ཙི་ཟེར་མཁན་དེ་ཁོ་རང་གིས་གཙོ་བོ་ག་རེ་ཟེར་ན། ཐིག་ཐོག་ཟེར་མཁན་དེ་ཨ་མི་རི་ཀའི་ནང་ཡོད་པའི་བཟོ་ཚོང་ལས་ཁང་ཅིག་རེད། ཨ་ནི་དའུ་ཡིན་ཟེར་ན་རྒྱ་ནག་ནང་ལོགས་ཡོད་པའི་བཟོ་ཚོང་ལས་ཁང་ཅིག་རེད། བཟོ་ཚོང་ལས་ཁང་དེ་གཉིས་གཉིས་ཀྱི་བདག་པོ་གཅིག་ཡིན་པ་ཡིན་ན་ཡང། ང་ཚོ་བཟོ་ཚོང་ལས་ཁང་ལོགས་ཀ་རེད་ཨ་མི་རི་ཀའི་ནང་ལོགས་ལ་ཡ་བེད་སྤྱོད་བཏང་པའི་ཨ་ནི་ཐིག་ཐོག་གི་བེད་སྤྱོད་གཏོང་མཁན་ཚོའི་མིའི་གནས་ཚུལ་དང་འདི་ཚོ་ཁོང་ཚོས་ཕ་གིའི་མཛོད་ཡོད་རེད་པ་མཛོད་དེ་ཡིན་ན་ཨ་མི་རི་ཀའི་ནང་བཞག་བཞག་ཡོད་རེད་དེ་འདྲའི་སོང་ཙང་རྒྱ་ནག་གི་འདི་ནང་ལ་ཡང་ཡོང་ཡག་གི་གོ་སྐབས་དང་འདི་ཡོད་མ་རེད་ད་ལྟ་བར་དུ་གནས་ཚུལ་འདི་འདྲ་བྱུང་ཡོད་མ་རེད། ལྷག་པར་དུ་ད་རིང་ཁོ་རང་གི་རྩད་ཞིབ་ཀྱི་ཚོགས་འདུ་འདི་ནང་ལོགས་ལ་ཡང་ཁས་ལེན་བྱས་ཡག་གཙོ་བོ་ག་རེ་ཟེར་ན། Tik Tok བཟོ་ཚོང་ལས་ཁང་གིས་མ་འོངས་པ་ལ་ཡང་ཨ་མི་རི་ཀའི་ནང་ལོགས་ལ་བེད་སྤྱོད་གཏོང་མཁན་ཚོ་ཁོ་ཚོའི་གནས་ཚུལ་དེ་གའི་ཚང་མ་ལོག་ཡོད་འདུག་ཨ་མི་རི་ཀའི་མངའ་སྡེ Texas ནང་ཡོད་པའི Oracle ཟེར་མཁན་ཅིག་གི་བཟོ་ཚོང་ལས་ཁང་ཆེན་པོ་ཅིག་ཡོད་རེད། ཁོ་ཚོའི་མཛོད་དེའི་ནང་བཞག་གི་ཡིན་དེ་བཞག་མ་ཚད་དེ་ལ་ཡང་ལྟ་རྟོག་བྱེད་མཁན་གཟུར་གནས་ཀྱི་ཚོགས་པ་བཙུགས་རྗེས། འདི་ཡིན་ན་ལྟ་རྟོག་བྱས་ཁོ་ཚོ་ལ་ཡང་སྲུང་སྐྱོབ་བྱས། རྒྱ་ནག་ལ་ཁྱོན་ནས་མི་འགྲོ་བ་ཞིག་བྱེད་ཀྱི་ཡིན་ཟེར་ཅེས་ཁོ་རང་ཁས་ལེན་བྱས་སོང། ད་ཡིན་ནའི་ལ་སྤྱིར་བཏང་བྱས་པའི་ད་རིང་དྲི་རྩད་ཀྱི་འདི་ནང་ལོགས་ལ་ཡ།

རྩོམ་བྲིས་བྱས་སྐྱོན་བརྗོད་བྱས་པ་དང་གནས་ཚུལ་འདི་གྲུབ་འདི་ཁག་ཅིག་ཁོ་ཚོས་ཧ་གོ་བྱས། གསར་འགོད་པ་དེ་ཚོ་ག་བར་བསྡད་ཀྱི་འདུག་ཁོ་ཚོས་མི་སུ་དང་འབྲེལ་བ་བྱེད་ཀྱི་འདུག་འདི་འདྲ་བཟོ་འདྲའི་གསང་བའི་གནས་ཚུལ་འདི་ཁོ་ཚོས་བསྡུ་རུབ་བྱས་ཡོད་ས་རེད། འདི་བྱས་པ་འདི་ཡིན་ན་ད་ཨ་མི་རི་ཀའི་ནང་ལོགས་ཡིན་ན་བཟོ་ཚོང་ལས་ཁང་གིས་མི་སྒེར་ལ་འདི་བྱེད་ཆོག་མ་རེད། འདི་བྱས་རྗེས་ད་རེས་ཁ་སང་ཨ་མི་རི་ཀའི་ཁྲིམས་འཛིན་ལས་ཁང་གིས་འདི་ལ་ཡར་ཞིབ་དཔྱོད་བྱེད་བཞིན་པ་ཡིན་ས་རེད། འདིའི་དཔེ་མཚོན་ད་ད་ག་ནང་བཞིན་ཡང་ཐིག་ཐོག་ནང་ལོགས་ལས་ཀ་བྱེད་མཁན་མི་ཁག་ཅིག་གིས་ཐིག་ཐོག་གི་གནས་ཚུལ་འདི་མང་པོ་ཅིག་རྒྱ་ནག་ནས་ཁྱི་ཟེར་དུས་བཀྲེས་ཡག་དང་ཐ་ན་རྒྱ་ནག་ནང་ལོགས་ལ་ཡོད་པའི་རྡོ་དབྱིངས་དང་དེ་ཚོའི་ལས་ཁུངས་ཨ་མའི་ལས་བྱེད་པ་དེ་ཚོས་དེ་ཨ་མི་རི་ཀའི་ནང་ཡོད་པའི TikTok གི་རྫས་སྦྱོར་བ་འདིའི་ནང་ལ་ཡོང་བྱས་ཡིན་ན་གནས་ཚུལ་ཁག་རྒྱ་ནག་འཁྱེར་ཡག་འདུག་ཅེས་བྱས། བཤད་མཁན་བྱུང་པའི་གནས་ཚུལ་འདི་མང་པོ་སོ་དེ་ཚོ་མང་པོ་ཅིག་ཁོང་ཚོས་དཔེ་མཚོན་དྲངས་བྱས་ད་གང་ལྟར་གང་འདྲ་བྱས་པ་ཡིན་ན TikTok རྒྱ་ནག་གི་བཟོ་ཚོང་ལས་ཁང་གཅིག་གི་དབང་བ་ཡིན་སོང་ཙང་དེའི་ནང་ལ་ཡོད་པའི་ཨ་མི་རི་ཀའི་གནས་ཚུལ་དེ་ཚོ་ཡིན་ན་རྒྱ་ནག་གིས་རྐུ་འཁྱེར་བྱས་ཡག་དང་བེད་སྤྱོད་གཏང་ཡག་གི་ཉེན་ཁ་ཆེན་པོ་ཞུ་བཅུག་ཡག་རེད། འདི་ག་འདི་ལོན་པའི་ཅིག་གར་ཐོག་སོང་ན་རྒྱ་ནག་དང་འབྲེལ་བ་ཡོད་པ་ཅིག་གར་ཐོག་སོང་ན། རྒྱ་ནག་གཞུང་གིས་ཆབ་སྲིད་དྲིལ་བསྒྲགས་བྱས་ཡག་གི་ད་ནུས་པ་ཆེན་པོ་ཞེ་པོ་འདྲ་བོ་དེ་ཡིན་ན་ཁོང་ཚོའི་དམིགས་ཡུལ་གཙོ་བོ་ཅིག་རེད་བྱས་ཙང TikTok ལྟ་བུར་ཆ་བཞག་པ་ཡིན་ན་མི་དུང་ཕྱུར་གཅིག་ཕྱེད་ཀ་ཙམ་ཅིག་ཨ་མི་རི་ཀ་ནང་བེད་སྤྱོད་བཏང་མཁན་ཡོད་དུས་ཡིན་ན་རྒྱ་ནག་གཞུང་གིས་དེ་བེད་སྤྱོད་བཏང་བྱས་ཁོང་ཚོའི་ཆབ་སྲིད་ཀྱི་དགོས་མཁོ་ཆེད་དུ་བེད་སྤྱོད་བཏང་སྲིད་པ་རེད་ཟེར་ལབ་སྟ་དེ་ལ་ཡང་ཨ་མི་རི་ཀའི TikTok གི་འགོ་ཁྲིད།

TikTok ཡིན་ན་གཞོན་སྐྱེས་བེད་སྤྱོད་བཏང་མཁན་མང་པོ་ཞེ་པོ་ཅིག་ཡོད་རེད། གཞོན་སྐྱེས་འདི་དག་ལ་རང་ཤི་གང་འདྲ་རྒྱབ་དགོས་ཀྱི་ཡོད་མེད་དང། བཙན་གཡེམ་བྱས་པའི་གནས་ཚུལ་དང་དེ་འདྲ་ཁྲིམས་འགལ་དང་ལས་ཀ་སྤྱོད་པ་ངན་པ་འདྲ་བྱས་པའི་བརྙན་ཐུང་འདི་ནང་བཅུག་གི་ཡོད་ས་རེད་བཅུག་བྱས་གཞོན་སྐྱེས་ཚོའི་ནང་ལོགས་ལ་དང་གི་ངན་པ་ཞེ་པོ་བསྐྱེལ་གི་ཡོད་ས་རེད་འདི་ལ་ཡིན་ན། གྲོས་ཚོགས་ཀྱིས་དཔེ་སེམས་ཁྲལ་ཞེ་པོ་ཅིག་བྱས་དེའི་རྗེས་སུ་གྲོས་ཚོགས་ནང་ལོགས་ལ་ཡང་ཁོང་ཚོས་གྲོས་འཆར་འདྲ་ཁ་ཤས་བཏོན་བཞག་ཡོད་ས་རེད་འདི་བཏོན་བྱས། TikTok གཅིག་པོ་མ་ཡིན་པའི་སྤྱི་ཚོགས་དྲ་ལམ་ཚང་མ་ལོགས་ལ་ཡ། སྒྲིག་གཞི་བཟོས་བྱས་འདིའི་རིགས་དེ་མ་ཡོང་ཡ་དང། བཟོ་ཚོང་ལས་ཁང་དེ་ཚོས་སོ་སོས་འགན་ག་རེ་འཁྱེར་དགོས་ཡོད་མེད་དང་འགན་འཁྲི་ག་རེ་ཡོད་མེད། འདིའི་སྐོར་ལ་ཡ་ཁྲིམས་བཟོ་ཡག་གི་སྐོར་མང་པོ་བཤད་སོང་ད་དེ་ཡིན་ན་ངས་བྱས་ན། TikTok གཅིག་པོ་རེད་ཟེར་བསམ་གྱི་མི་འདུག་ད་སྤྱི་ཚོགས་དྲ་ལམ་གྱི་ཁྱོན་ཡོངས་ནས་ཀྱི་དཀའ་ངལ་འཕྲད་པའི་གནད་དོན་ཞིག་རེད་ཤག་བསམ་ཚང་རེད་འདུག། ད་འདི TikTok གི་དཀའ་ངལ་འཕྲད་དེ་ནི་དེ་རིང་དེ་ཡ་གྲོས་ཚོགས་ཀྱི་ཚོགས་འདུ་ཚོགས་པ་དང་དེ་རིང་བྱུང་བ་དེ་རང་གི་མ་རེད། འདས་པའི་ཟླ་བ་ཁ་ཤས་ཤིག་ནང་ལོགས་ལ་ཡང་གནས་ཚུལ་འདི་ཆེ་རུ་ཞེ་པོ་ཕྱིན་སོང། དེ་ལས་ཀྱང་རིང་ཙམ་ཅིག་བསམ་བློ་བཏང་བ་ཡིན་ན་མང་པོ་ཅིག་དྲན་གནང་གི་ཡོད་ཀྱི་རེད། ལོ་ཁ་ཤས་ཅིག་གོང་ལ་སྲིད་འཛིན Trump ཡིན་པའི་སྐབས་དེ་ཡིན། འདི WeChat ཟེར་དེ། ཝི་ཤིང་ཟེར་གྱུར་པ་དེ་དང TikTok གཉིས་ཆར་ལ་རྒྱ་ནག་གི་ད་བཀོལ་ཆས་རེད་འདུག་པ་འདི་གཉིས་ཡིན་ཨ་མི་རི་ཀ་ནང་བེད་སྤྱོད་བཏང་ཆོག་མེད་ཅེས་དེ་བཀའ་རྒྱ་རང་བཏང་བ་རེད། ད་བཀའ་རྒྱ་བཏང་བ་དེ་ལས་ཡིན་ཨ་མི་རི་ཀ་ད་ནི་ཁྲིམས་འཛིན་གྱི་རྒྱལ་ཁབ་ཅིག་སོང་ཙང། སྐབས་དེ་ཡིན་པའི་ཁྲིམས་ཁང་གཏུགས་བྱས། TikTok། ཨ་མི་རི་ཀའི་བཟོ་ཚོང་ལས་ཁང་ཅིག་དེ་འདྲ་སྲིད་འཛིན་གྱི་བཀོད་པ་བཏང་བྱས་སྒོ་བརྒྱབ་ལབ་དང་རྒྱབ་ཆོག་ཆོག་ཡོད་མ་རེད་ཞེས་མཐའ་མ་དེར་ཁྲིམས་ཁང་ཁོ་ཚོར་ཐོབ་བྱས་གང་ལ་སྒོ་བརྒྱབ་ཐུབ་ཡོད་མ་རེད། ད་ཡིན་ནའི་ལས། TikTok། གི་སྐོར་ལ་ཡང། དེའི་རྗེས་སུ་བློ་འཚབ་ཆེར་ཆེར་ཆེར་ཆེར་འགྲོ་དུས། འདས་པའི་ཟླ་བ་གཉིས་ནང་ལོགས་ལ་ཨ་མི་རི་ཀའི་གྲོས་ཚོགས་འོག་མ་དང་གྲོས་ཚོགས་གོང་མ་གཉིས་ཀའི་འབྲེལ་ཡོད་ཚོགས་ཆུང་ནང་ལོགས་ལ་ཡང་ཁོ་ཚོས་གྲོས་འཆར་གཉིས་ངོ་སྤྲོད་བྱས་བཞག་གྲོས་འཆར་དེ་གཉིས་ཆར་ལ། TikTok དམིགས་བསལ་བྱས་ཏེ་ལབ་མི་འདུག་དེ་ལས་ཡིན་ནའི་གྲོས་འཆར་གྱི་ནང་དོན་གཙོ་བོ་དེ་གལ་སྲིད་ཨ་མི་རི་ཀའི་སྲིད་འཛིན་གྱིས་སྤྱི་ཚོགས་དྲ་ལམ་གྱི་བཀོལ་ཆས TikTok ལྟ་བུ་འདི། ཨ་མི་རི་ཀའི་བདེ་འཇགས་དང་ཨ་མི་རི་ཀའི་རྒྱལ་སྲུང་ལ་ཡང་གནོད་ཀྱི་འདུག་བསམ་བསམ་ཡོད་ན་ཨ་མི་རི་ཀའི་སྲིད་འཛིན་ངོས་ནས་དེ་བཀག་ན་འགྲིག་གི་རེད་ཟེར་བྱས་ཨ་མི་རི་ཀའི་སྲིད་འཛིན་ལ་ཡང་དབང་ཆ་དེ་ཕུལ་ཡག་གི་གྲོས་འཆར་ཅིག་ངོ་སྤྲོད་བྱས་པ་བྱས་ཚོགས་ཆུང་སྒང་གའི་ནང་ལོགས་ལ་མོས་མཐུན་བྱུང་ཚར་ཤག། ད་སྟེ། དངོས་སུ་གྲོས་ཚོགས་འོག་མའི་ཚོགས་ཆེན་དང་གྲོས་ཚོགས་གོང་མའི་ཚོགས་ཆེན་ནང་ལོགས་ལ་འོས་ཤོག་འཕངས་པ་ཡིན་ན་གྲོས་འཆར་དེ་གང་འཚམ་ཅིག་ལ་སྲིད་འཛིན་ཆེན་སྲིད་འཛིན་གྱིས་ས་ཡིག་སྐྱོན་པ་ཡིན་ན་ཨ་མི་རི་ཀའི་ཁྲིམས་འཆར་བ་དེ་ཆགས་ཡག་ལ་ཕལ་ཆེན་དཀའ་ངལ་ཁྱོན་འཕྲད་གི་མ་རེད་ཅེས་ཨ་ད་གྲོས་ཚོགས་འོག་མའི་ནང་ལ་ངོ་རྒོལ་བྱེད་ཉན་མི་གཅིག་མི་ཤི་མི་འདུག་དེ་འདྲ་སོང་དུས་ད་དེ་རྦད་དེ་ཁྲིམས་འཆར་ཁྱོན་ནས་གཏན་འཁེལ་བ་དེ་ཆགས་སོང་ན་སྲིད་འཛིན་བཱའི་ཀྲེན་ཀས་ཁྲིམས་མཐུན་གྱི་ཐོག་ནས TikTok ཨ་མི་རི་ཀའི་ནང་བེད་སྤྱོད་བཏང་ཆོག་གི་མ་རེད་ཟེར་ཅེས་གསུང་ཡག་གི་ཐོབ་ཐང་དང་དབང་ཆ་དང་དེ་ཆ་ཚང་ཆགས་ཡོང་གི་རེད། དེ་ཡིན་པ་མ་ཟད་ཡིན་ན་སྲིད་འཛིན Biden གྱིས་དེ་འདྲ་གནང་ཡག་གི་འཆར་གཞི་ཡོད་པ་འདྲ། གནང་ཡག་གི་འཆར་གཞི་ཡོད་པ་དེ་ཡིན་ན་ཕྱི་ལོགས་ལ་ཡང་དང་པོར་གྱར་ཉེན་དེ་ཡིན་ན TikTok གི་བཟོ་ཚོང་ལས་ཁང་ཁོ་རང་ཚོ་རང་གིས་གསར་འགྱུར་བརྒྱུད་ལམ་ལ་ཡང་ཡིན་ན་དྲིལ་བསྒྲགས་བྱས་ཤག་ག་རེ་ཟེར་ན་ཁོ་ཚོས་ཟེར་ཡག་བྱས་པ་ཡིན་ན། སྲིད་འཛིན་ཕོ་བྲང་ནས TikTok དང་འབྲེལ་བ་བྱས་བྱས་ཁོ་ཚོའི་བཟོ་ཚོང་ལས་ཁང་དེ་རྒྱ་ནག་ཉར་བྱས་བསྡད་ན་ཨ་མི་རི་ཀའི་ནང་བེད་སྤྱོད་བཏང་ཆོག་གི་མ་རེད་དེ་ལས་ལྟ་ཨ་མི་རི་ཀའི་ནང་བེད་སྤྱོད་བཏང་ཉན་དང་འདི་མང་པོ་ཞེ་པོ་ཅིག་ཡོད་པ་སོང་ཙང་ཅིག་ཨ་མི་རི་ཀའི་བདེ་འཇགས་ཐོག་ལ་ཡང་དཀའ་ངལ་མེད་ཕྱོགས་ཀྱི་བཟོ་ཚོང་ལས་ཁང་གཅིག་ལ་བཙོངས། ཨ་འདི་བཙོངས་པ་ཡིན་ན་ད TikTok དེ་མུ་མཐུད་བཏང་རྒྱུ་དེ་ཨ་ཡེ་ནས་ཡོང་ཁུར་བ་བཙོང་དགོས་རེད་ཟེར་བྱས་བཀའ་རྒྱ་བཏང་ཡོད་ས་རེད་བཀའ་རྒྱ་བཏང་པ་འདི་ལ་ཡ། འདིའི་ལན་འདེབས་དེ་ངས་ད་གིན་ངོ་སྤྲོད་ཞུས་པ་ནང་བཞིན་བྱས་བྱས TikTok གིས་ཁོང་ཚོའི་ཨ་མི་རི་ཀའི་ནང་བེད་སྤྱོད་བཏང་ཉན་མི་དེ་གའི་གང་ག་ལོ་གི་གནས་ཚུལ་དེ་གའི་དེ་གའི Texas ཡར་ཨ Texas ཡར་ཉར་ཡག་གཟུར་གནས་ཀྱི་ཚོགས་པ་ཅིག་གིས་ལྟ་རྟོག་བྱེད་ཀྱི་ཡིན་ཟེར་དེ་ཁོང་ཚོའི TikTok བཙོང་མ་དགོས་པ་མི་མང་གི་གནས་ཚུལ་དང་དེ་ཚོ་སྲུང་སྐྱོབ་བྱེད་ཡག་གི་བྱ་ཐབས་དེ་གའི་བྱེད་ཀྱི་ཡིན་ཟེར་བྱས་ཁོང་ཚོས་འཆར་གཞི་ཞིག་བཏོན་ཞག་འཆར་གཞི་དེ་ལ་ཡང་ཨ་མི་རི་ཀའི་གཞུང་གིས་ད་ལྟ་མོས་མཐུན་གནང་ཡོད་ས་མ་རེད་ལ། ད་རིང་གི་ཕ་གི། གྲོས་ཚོགས་ཀྱི་ལྷན་ཚོགས་ཀྱི་ཚོགས་འདུ་འདིའི་སྒང་བལྟས་པ་ཡིན་ན་ཕལ་ཆེར་གྲོས་ཚོགས་འཐུས་མི་མང་ཆེ་གིས། དེ་ལ་ཡང་དོ་སྣང་ཅིག་གནང་མི་འདུག་ད། ཐིག་ཐོག་ལ་དཀའ་ངལ་ཆེན་པོ་དེ་ག་སེ་འཕྲད་པའི་སྐབས་དེ། ད་འདས་པའི་བདུན་ཕྲག་གཉིས་ཙམ་ནང་ལོགས་ལ་ཡང། ཐིག་ཐོག་ནང་ལོགས་ལ་ཡང་བེད་སྤྱོད་བཏང་ཉན་མི་དུང་ཕྱུར་གཅིག་དང་ཕྱེད་ཀ་ཙམ་ཞིག་ཡོད་པ། ད་དེ་ཚོའི་ནང་ཁ་ཤས་དེ་མི་སྐད་གྲགས་ཆེན་པོ་ཞིག་འདྲ་ཆགས་བསྡད་ཡོད་རེད། འདི་འདྲ་སོང་ཙང་ཐིག་ཐོག་གི་བཟོ་ཚོང་ལས་ཁང་གིས། ཁོང་ཚོ་ལ་ཡང་འབོད་སྐུལ་ཞུས་བྱས་ད་ཨ་མི་རི་ཀ་དམངས་གཙོའི་རྒྱལ་ཁབ་སོང་ཙང་ཨ་ནི་ཐིག་ཐོག་བེད་སྤྱོད་བཏང་ཉན་ཚོས་ཕེ་ཝ་ཤིང་ཏོན་ཕྱིན་བྱས་གྲོས་ཚོགས་འཐུས་མི་ཡིན་ནའི་རེད་ཨ་མི་རི་ཀའི་གཞུང་ཡིན་ནའི་རེད་ཁོ་ཚོ་ལ་ཡང་འབོད་སྐུལ་ཞུས་བྱས་ཡིན་ན་ཐིག་ཐོག་སྒོ་མ་བརྒྱབ་རོགས་བྱས་ཟེར་བྱས་འབོད་སྐུལ་ཞུ་གར་འགྲོ་རོགས་བྱས་ཟེར་བྱས་ཁོ་ཚོས་སྐུལ་མ་བཏང་བ་བྱས་ཡིན་ན་འདས་པའི་ཉི་མ་ཁ་ཤས་ཤིག་ནང་ལོགས་ལ་ཡང་ཝ་ཤིང་ཏོན་གྱི་གཏོར་པ་གྲོས་ཚོགས་གཡས་གཡོན་དང་ད་བར་ད་གསར་འགོད་ཚོགས་འདུ་འདི་སྐོང་ཉན་གང་བྱས་བསྡད་ཤག་ང་ཚོས་ད་ཐིག་ཐོག་ནམ་རྒྱུན་བེད་སྤྱོད་བཏང་མེད་དང་ངོ་ཤེས་མི་འདུག་དེ་ལས་ཐིག་ཐོག་བཏང་ཉན་དེ་ཚོའི་ངོས་ནས་བཤད་ན་མི་ཕལ་ཆེན་སྐད་གྲགས་ཆེན་པོ་ཞིག་འདྲ་ཡིན་ས་རེད་ད་ཁོ་ཚོས་ཡིན་ན་ཕེ་བེད། ཐིག་ཐོག་ཟེར་དུས་གལ་ཆེན་པོ་ཡིན་པ་དང་ཕན་ཐོགས་ཡོད་པའི་ཡོད་རབས་དང་ད་ཁོང་ཚོའི་འཚོ་བ་ནང་མེད་དུ་མི་རུང་ཡིན་པའི་ཡིན་རབས། དེ་འདྲ་གསུམ་དེ་རྒྱུ་མཚན་བཤད་བྱས་ཡིན་ན་ཨ་མི་རི་ཀས་དེ་བཀག་ན་འགྲིག་གི་མ་རེད་གཅིག་མིན་གཅིག་དེ་མུ་མཐུད་བྱས་ཡིན་ན་དྲ་བའི་གཏམ་བརྗོད་རང་དབང་དང་དེ་ཚོ་གལ་ཆེན་པོ་ཞེ་དྲག་རེད་ཟེར་བྱས་གྲོས་ཚོགས་ཀྱི་གཡས་གཡོན་དང་ལྡོག་པ་ལ་འབོད་སྐུལ་བྱེད་མཁན་དང་ལས་འགུལ་དེ་གའི་སྤེལ་བཞིན་པའི་སྒང་རེད་ཤག་ད་དེ་འདྲ་སྤེལ་གྱི་ཡོད་པ་ཡིན་ནའི་ལས་སྤྱིར་བཏང་ཆ་ནས་བཤད་པ་ཡིན་ན་ད་རིང་གི་གྲོས་ཚོགས་ཀྱི་ལྷན་ཚོགས་དེ་ཡིན་ནའི་རེད་ཨ་ནི་ཡང་དེ་མ་ཡིན་པའི་ད་ཨ་མི་རི་ཀའི་ནང་ལོགས་ཀྱི་འབྲེལ་ཡོད་ཀྱི་ད་དངོས་གནས་དབང་ཆ་ཡོད་ཉན་མི་འབྱོར་བ་དེ་ཚོ་བལྟས་པ་ཡིན་ན TikTok མུ་མཐུད་བྱས་བསྡད་དགོས་རེད TikTok བཀག་རྒྱུ་ཡོད་མ་རེད་ལབ་ནས་ཅོ་རང་མི་དབང་ཅིག་ཡིན་དེ་ཞེ་པོ་ཉུང་ཅིག་ཅེས་ངས་དེ་གས་ཞུས་མེད་ཤི་རེ་གྲོས་ཚོགས་འོག་མའི་ནང་ལ་ད་ད་རི་གས་སོང་དངོས་སུ་ང་མ་ཐོན་རྗེས TikTok བཀག་འགྲིག་མ་རེད་ངས་དེ་ཡིན་ན New York གི་ཁུལ་ནས་ཡིན་པའི་གྲོས་ཚོགས་འཐུས་མི་གཅིག་མི་བཞིན་ཅེས་མི་འདུག་ད་ཡིན་ན་མི་མང་པོ་གཅིག་འདིའི་བརྙན་གི་ཚོད་དཔག་བྱས་ཏེ་བྱས་ན་ད TikTok གིས་འུ་ཞེ་པོ་ཐུག་ན་ཕལ་ཆེར་བཙོང་གི་རེད་ད་དེ་བཙོང་མིན་ན TikTok ལ་ཡང་བེད་སྤྱོད་བཏང་མཁན་མི་དུང་ཕྱུར་གཅིག་དང་ཕྱེད་ཀ་ཙམ་ཡོད་དུས་ད་སྒོར་མོ་ཐེར་འབུམ་མང་པོ་རག་གི་རེད་རྒྱ་ནག་བཟོ་ཚོང་ལས་ཁང་འདི་ལ་ཡ་ད་ཡིན་ནའི་ལས་ད་རང་ཞོགས་ཀས་རང་ལ་ཡ Wall Street Journal ཟེར་བའི་གསར་ཤོག་དེས་པེ་ཅིན་ནས་བཏང་བའི་གནས་ཚུལ་ཅིག་ནང་འཁོད་ཡ་བྱས་པ་ཡིན་ན། རྒྱ་ནག་གཞུང་གིས་བཀའ་བཏང་རྗེས། TikTok དེ་ཡིན་ན་ཨ་མི་རི་ཀའི་བཟོ་ཚོང་ལས་ཁང་བཙོང་ཆོག་མི་ཡོང། དེ་ཡིན་ན་རྒྱ་ནག་གི་ཚན་རིག་ལག་རྩལ་གྱི་བདག་དབང་ཅིག་རེད། ཨ་མི་རི་ཀར་བཙོང་ན་འགྲིག་གི་མ་རེད་ཟེར་ཅེས་གསལ་པོ་བཤད་བཞག་ཟེར་ལབ་འདུག་ད་མ་བཙང་ད་འདི་དེ་ཀྲོའུ་ཧྲུའུ་ཙིས་ཉེ་དེ་ད་རིང། འདྲི་ཞིབ་ཚོགས་འདུ་འདིའི་ནང་ལོགས་ལ་ཡང་ང་ཚོ TikTok དང Douyin དང་དེ་ཚོ་སྒང་ག་ཁག་ཁག་ཡིན་ཞེས་ཞིབ་བཤད་ཁ་བྱས་ཚུལ་ལས་ཡིན་ནའི་དོན་དངོས་ཐོག་ལ་ཡང་ད་རིང་རྒྱ་ནག་གཞུང་གི་བཀའ་བཏང་དང་འཁོར་ནས། TikTok དེ་ཡིན་ན་རྒྱ་ནག་གི་ཡིན་པ་དང་རྒྱ་ནག་གཞུང་ལ་དབང་ཡོད་པ་དེ་ཡིན་ན་གསལ་པོ་ཆགས་བསྡད་ཡོད་རེད། དེས་མ་ཟད་རྒྱ་ནག་གཞུང་གིས་བཙོང་ཆོག་མ་ལབ་ཡིན་ན། གང་ལྟར་ཁོང་ཚོ་བཙོང་ཐུབ་ཀྱི་མ་རེད་བཙོང་མ་ཐུབ་ཡིན་ན། ད་ག་ད་ཐ་མ་དེ་ཡིན་ན་ད་ལྟ་གནས་སྟངས་ནང་བཞིན་བྱས་བྱས་རྒྱ་ནག་གཞུང་གི་བཟོ་ཚོང་ལས་ཁང་གཅིག་གི་དབང་བྱས་ཨ་མི་རི་ཀའི་ནང་ལོགས་མི་དུང་ཕྱུར་གཅིག་ལྷག་ཅིག་བེད་སྤྱོད་བཏང་བྱས་སྤྱི་ཚོགས་དྲ་ལམ་ཐོག་ལ་ཡང་ཁོང་ཚོས་ག་རེ་བྱེད་བྱེད་བྱས་བསྡད་ཡག་གི་དུས་ཚོད་དེ་ཡིན་ན་ཧ་ལམ་ད་མཇུག་སྒྲིལ་རྒྱུ་ཡིན་པ་ཕལ་ཆེར་གཏན་འཁེལ་བས་སོར་ཆུད་རེད་གཏན་འཁེལ་བ་མ་ཟད་ཡིན་ན་གལ་སྲིད་བཙོང་ཆོག་གི་མེད་པ་ཡིན་ན། ད TikTok གི་བཟོ་ཚོང་ལས་ཁང་གི་ལས་ཁུངས་ཨ་མ་ཆགས་པ་ད་དེ་ལ་ཡག་གྱོང་གུད་ཆེན་པོ་ཞེ་པོ་ཅིག་རག་གི་རེད་ཟེར་ཅེས་མི་མང་བཅས་ཚོད་དཔག་བྱེད་ཀྱི་འདུག་བྱས་རྗེས་ད་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་ད་ག་མཇུག་སྒྲིལ་ཡིན་ང་ཚོའི་ལས་རིམ་གསན་པ་ཐུགས་རྗེ་ཆེ་ང་ཚོའི་ལས་རིམ་འདིའི་སྐོར་ལ་ཡང་དགོངས་འཆར་ག་རེ་ཡོད་ན་འོག་ལ་བཞག་རོགས་གནང་ཨ་ཡང་ལས་རིམ་འདི་འོ་ཙམ་འདུག་བསམ་ས་འདུག་ན་དགའ་རྟགས་ཀྱི་མཐེབ་གླེམ་ཡག་གི་ཐོག་ང་འདི་གླེམ་རོགས་གནང་ཞུ་ཡིན་ང་ཚོའི་ལས་རིམ་གསན་པ་ཐོ་ཆེ།